ད་དེ་རིང་ནི་བཀའ་བརྒྱུད་སྨོན་ལམ་ཐེངས་སོ་གཅིག་པའི་གི་ད་ཉིན་གཉིས་པའི་ཉིན་མོ་འདི་ལ་ཡང།

ནས། ད་ཁ་སང་ཆར་པའི་དཀྱིལ་ལ་ཡ། ཁྱེད་རང་ཚང་མ་དགེ་འདུན་པ་ཚོ་རེད། ད་ག་ནང་བཞིན་གི། ད་ཁྱིམ། ཁྱིམ་པ་ཕོ་མོ་ཚོ་ཡི་ཚང་མ་ལོ་ལ་ཡ། སྐུ་ལས། ཞེ་དྲག། ཕར་ཚུར་འགྲོ་དུས་ཙམ་སྟབས་བདེ་བོ་མེད་པ། ད་དེ་འདྲ་གི། སྐུ་ལས་ཞེ་དྲག་བྱུང་སོང། བྱས་ཙང་དགེ། ཆད། སོང། ཞུ་ཡག་ཡོད། ད་འདི་གིས་ག་རེ་གསུང་བ་རེད་ཟེར་ན། བློ་སྦྱོང་བ་པོ། བློ་སྦྱོང་བློ་སྦྱོང་གི་ཉམས་ལེན་བྱེད་མཁན་རང་ཉིད་ས་ཕྱོགས་ཡུལ་ཕྱོགས་ག་བར་གནས་ནའང་འདྲ། གྲོགས་མཆོག་མཆོག་དམན་བར་མ་ག་འདྲ་ཅིག་དང་འགྲོགས་པ་ཡིན་ནའང་འདྲ། མདོར་ན་རང་ཉིད། གཞན་མཐའ་དག་ལས་དམན་པར་བལྟ་ཞིང། རང། གཞན་ལས་མཆོག་ཏུ་བལྟ་བ། རང་ལས་གཞན་མཆོག་ཏུ་བལྟ་བ་མ་གཏོགས་པའི། རང་གི་གཟུགས་དང། ཡང་ན་ལང་ཚོ་དང། རིགས་དང་ལོངས་སྤྱོད་ལ་སོགས་པ། ཕྲན་བུ་ལ་བརྟེན་ནས་གཞན་ལས་རང་མཆོག་ཏུ་འཛིན་པའི། རློམ་སེམས་མི་བྱེད་པ། ང་རྒྱལ་བྱེད་མི་རིགས་པའི་ང་རྒྱལ་བྱེད་རྒྱུ་ཡོག་མ་རེད། ང་རྒྱལ་བྱེད་རྒྱུ་ཡོག་མ་རེད་ཟེར་ད་ག་སེ་བཀའ་བཏང་བཞག་པ་མ་ཡིན་པ། ད་དེ་ང་རྒྱལ་བྱེད་རྒྱུ་ཡོག་མ་རེད། ག་རེ་ཟེར་ན་དེ་བྱེད་པ་ལ་ད་དགོས་པ་དང་རྒྱུ་མཚན་ཡོག་མ་རེད། ག་རེ་ཟེར་ན། ངས་ཁ་སང་ཞུས་པ་ནང་བཞིན་རང་ལ་ཡོན་ཏན་གང་བྱུང་བ་ཡིན་ནའི་རེད། ཟས་དང་གོས་ལ་སོགས་པའི་གི་དཔལ་འབྱོར་ལོངས་སྤྱོད་ག་འདྲ་བྱུང་བ་ཡིན་ནའང་དེ་གཞན་ལ་བརྟེན་ནས་འབྱུང་གི་ཡོད་པ་ཡིན་ཙང། དེ་ནི་གཞན་གྱི་ཡོན་ཏན་དང། ག་ཞོའི་གཞན་གྱི་ལོངས་སྤྱོད་མཐོང་ན། གཞན་ལོངས་སྤྱོད་དང་ལྡན་པ་མཐོང་ན། དེ་ལ་ཡང་དེ་ནས་རྗེས་སུ་ཡི་རང་དང། དགའ་བ་བསྒོམ་དགོས་པ་རེད་མ་གཏོགས་པའི། ཨེ་ནས་དེ་ལ་ཡང་བས། ཅིག་གར་སོ་ཁྱད་དུ་གསོད་པར་བྱས་ནས། རང་ཉིད། མཆོག་གང་མིན་ཚད་ཡིན་བསམ་པ་བྱས་གཞན་ཁྱད་དུ་གསོད་པར། དེ་འདྲས་བྱེད་རྒྱུ་ཡོད་མ་རེད། ད་ག་ནང་བཞིན་གྱི་དགེ་བའི་བཤེས་གཉེན་འབྲོམ་སྟོན་པས་ག་རེ་གསུངས་ཡོད་རེད་ཟེར་ན། ང་རྒྱལ་གྱི་སྒང་བུ་ལ་ཡོན་ཏན་གྱི་ཆུ་མི་འབྱུང། ང་རྒྱལ་དེ་སྤོ་ལོ་འདྲ་བ་ཅིག་རེད། སྤོ་ལོ། Ball། Ball འདྲ་བ་ཞིག་ཡིན་དུས་ཙང་ནས་དེའི་སྒང་ལ་ཆུ་ག་ཚད་བླུགས་ན་ཆུ་བསྡད་ཀྱི་མ་རེད།

རང་བྱུང་གི་རང་ལྟ་བྱུང་ཚུལ་ཤུགས་ཆེ་དྲགས་པ་ཡིན་དུས་ཙང་ནས་ཁོ་ལ་ཡར་རྒྱས་འགྲོ་ཡག་གི་གོ་སྐབས་དེ་འགག་ཚར། དེ་འདྲ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་དེ་ནི། དེ་ནི། ང་རྒྱལ་དེ། སངས་རྒྱས་བཅོམ་ལྡན་འདས་མདོ་ཡི་ནང་ནས་བག་མེད་པ་ཀུན་གྱི་རྩ་བ་ཡིན། རེ་གསུངས་ཡོད་རེད། བྱས་ཙང་དེའི་རྒྱུ་མཚན་ལ་བརྟེན་ནས། ང་ཚོ་ང་རྒྱལ་ཡོད་བསྡད་མཁན་གྱི་གང་ཟག་ཅིག། ག་དུས་ནས་དེ། སེམས་ལ་བོགས་ཡོང་ཡག་དང་སྐྱེད་ཡོང་ཡག། ཡར་རྒྱས་ཡོང་ཡག་ཡོད་མ་རེད། བྱས་ཙང་ང་ཚོས་ཡིན་གཅིག་མིན་གཅིག་རང་ཉིད་དམན་པ་ག་དུས་ཡིན་ན་ཡང། ག་རེ་ཞུ་ཡ་ཅིག་ཡིན། ད་འདིའི་སྐབས་ཀྱི་གཙོ་བོ་དེ། བཟང་པོའི་ཆ། ངན་པའི་ཆ་ལ་ཆོག་ཤེས་བྱེད་དགོས་པ་རེད། ཡིན་ན་ཡང་བཟང་པོའི་ཆ་ལ་ཆོག་ཤེས་བྱེད་དགོས་ཡག་མ་རེད།

དཀར་ཕྱོགས་པའི་སེམས་ཁེངས་ནས་བསམ་པར་སེམས་དེ་རྒྱག་ནས་ད་དཔེར་ན་རྒྱུ་མཚན་དཔེར་ན་སོ་སོའི་གི་སོ་སོ་པའི་དེ་གདོང་པ་མཛེས་པོར་བྱས་པ་ཡིན་པ་ཡིན་ན་ཨ་ད་ང་གདོང་པ་མཛེས་པོ་ཡོད་བསམ་པར་དྲེགས་པའི་ག་རེ་ཞུ་ད་གྲོགས་གོར་རྒྱག་བྱས་པའི་སེམས་ཁེངས་ནས་གང་མི་མཛེས་ཡིན་བསམ་པར་བྱས་རེ་དྲན་ཡག་ཅིག་ད་ཡིན་པ་ཡིན་ན་ང་རྒྱལ་ཟེར་ཡག་རེད་དེའི་སྟེང་དུ་ད་དུང་ཁོ་ལ་སྐྱོན་ཅིག་ག་རེ་ཡོད་རེད་ཟེར་ན་སྐྱོན་སྡུག་ཤོས་འདྲ་པོ་དེ་ག་རེ་ཡོད་རེད་ཟེར་ན་གཞན་ཁྱད་དུ་གསོད་པ་གཞན་ཁྱད་དུ་གསོད་པ་ཟེར་ཡག་དེ། ད་དེ་ག་ང་གདོང་པ་མཛེས་པོ་ཡོད་ང་མི་དཔེ་མེད་ཅིག་ཡོད་བསམ་དྲན་དེ་འདྲ་དྲན་གྱི་འདུག་ཡིན་ན་ཡང་དེ་གཅིག་པོ་མ་ཡིན་པ་ང་གདོང་པ་མཛེས་པོ་ཡོད་ཨེ་གཞན་དག་འདི་ཚོ་གང་མ་རེད་མཛེས་པོ་མ་རེད་བསམ་པ་འདྲ་བོ་ཅིག་ད་གང་ལྟར་གཞན་ལ་ཁྱད་གསོད་བྱེད་ཡ་གཞན་ལ་ཡང་བརྩི་འཇོག་མི་བྱེད་པ་གཞན་ལ་ཡང་དེ་ནི་པའི་ག་རེ་ཞུ་བ་ཅིག་མར་དམན་པར་བལྟ། ད་འདི་སྐྱོན་རེད་ཁྱད་གསོད་ཡང་འདི་སྐྱོན་རེད། སོ་སོ་ལ་དགེ་བའི་ཡོན་ཏན་ཅིག་ཡོད་པ་ཡིན་པ་ཡིན་ན་ནམ་རྒྱུན་ནས་ངས་ཟེར་གྱི་ཡོད། དགེ་བའི་ཡོན་ཏན་ཡོན་ཏན་ཕྲ་མོ་ད་དཔེར་ན་ཅིག། ཁ་ཤས་སོ་སོ་ལ་ཅིག་སེམས་པ་བཟང་པོ་རེ་བྱས་ན་ད་འདི་མི་ལ་སྟོན་དགོས་འདྲ་བོ་ཞིག་འདུག་ཨ། ངའི་སེམས་པ་བཟང་པོ་འདི་མི་ཅིག་ཅིག་སེམས་པ་བཟང་པོ་རེ་བྱས་ལས་ཀ་ཡག་པོ་རེ་བྱས་ན་མི་གཞན་དག་དེ་ལ་ཅིག་ག་རེ་ཞུ་རེ་དེ་ལ་ལན་ཡག་པོ་རེ་བརྒྱབ། དེ་ལ་ཡང་ངོས་ལེན་ཡག་པོར་བྱས་པ་ཡིན་ན་སོ་སོར་སེམས་པ་དགའ་བོ་ཡོད་དོན། གལ་སྲིད་སོ་སོའི་གི་བསམ་པ་བཟང་པོའི་སྒོ་ནས་བྱ་བ་བཟང་པོ་ཞིག་བསྒྲུབས་པ་ཡིན་ན་ཡང་དེ་ལ་མི་ཚོས་ད་ངོས་ལེན་ངོས་འཛིན་ཡག་པོ་མ་བྱས་པ་ཡིན་པས་ན། སེམས་པ་སྐྱོ། བློ་ཕམ། ཡིད་མུག་ནི་ཆགས་འགྲོ་གི། ཡིན་པས་ན་ཡང་ང་ཚོ་དེ་དག་དགེ་བའི་བསམ་པ་སྐྱེ་ཡག་དེ་མི་ལ་མིག་སྟོན་ཡག་ཆེད་གཅིག་པོ་མ་རེད་པ། མི་ལ་ངོམ་ཡག་ཆེད་གཅིག་པོ་མ་རེད། ཡང་ནམ་རྒྱུན་དཔེ་འདི་བཞག་གི་ཡོད། དཔེར་ན་སྤུ་གུ་དེ་ཚོས་རི་མོ་བྲི་དུས་སམ་སྤུ་གུ་ཆུང་ཆུང་དེ་ཚོས་རི་མོ་བྲི་བའི་གནས་སྐབས་ལ་ཡ། དེ་ནི་ཁོ་རང་ཚོའི་གི་ཚོར་བ་ལ་ཡ་ག་འདྲས་བྱུང་བ་ཡིན་པས་ན་དེ་ཀོ་བྲི་བཞག་པ་མ་གཏོགས་པའི་མི་ཆེན་པོ་དེ་ཚོའི་གི།

གཙོ་བོ་གཙོ་བོ་དེ་སོ་སོའི་སེམས་པ། ག་རུ་བའི་སེམས་ལ་བདེ་སྐྱིད་ཡོང་བ་དང། སེམས་ལ་ཞི་བདེ་ཡོང་བ་དང་གལ་ཆེ་བའི་གཅིག་པུ་གོམ་པ་དང་པོ། ག་རུ་བའི་གོམ་པ་དང་པོ་རུ་འདི་གལ་ཆེ་བ་ཡིན་པ་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས། ང་ཚོས། ག་རུ་བའི་ད། དགེ་བའི་ཡོན་ཏན་ཅིག་ཡོད་པ་དེ་གིས་གར་བྱ་འོ་དུ་ཟེར་ན་ང་ཚོས་དཔེར་ན་གནམ་གཤིས་གྲང་མོའི་ནང་ལོགས་ལ་ཡ། མཚམས་མཚམས་གཅིག་གི་རས་སོ་ར་ཁུག་མ་འདུག་བརྗོད་པ་དེ། ལག་པའི་ནང་རྒྱུན་རིང་པོ་ཉར་བསྡད་ན་ཁོ་ཚ་པོ་ཆགས་ཡོང་གི། འོག་མར་འགྲེམས་སོ། སོ་སོའི་དགེ་བའི་ཡོན་ཏན་ཡོད་པ་དེ་སོ་སོ་ལ་དྲོད warm བྱེད་དགོས་འདུག་མ་གཏོགས་པའི་སོ་སོས་སོ་སོ་ལ་ཡང་ཅིག་ག་ཧྲུལ་དྲོ་སྐྱིད་འདྲ་པོ་གཏད་མ་ཐུབ་པ་ཡིན་ན། མི་གཞན་དག་ལ་སྤྲད་ཐུབ་མ་རེད། དེ་འདྲ་ཡིན་པ་ཡིན་ཙང་དེའི་རྒྱུ་མཚན་བརྟེན་ནས་ངེད་ལ་དགེ་བའི་བསམ་པ་ཅིག་སོ་སོའི་རྒྱུད་ལ་ཡོད་པ་དེ་སོ་སོ་ལ་ཡང་བདེ་སྐྱིད་སྤྲད་ཐུབ་པ་ཅིག་དང། སོ་སོ་ལ་ཡང་དེ་ནས་སྤོབས་པ་སྦྱིན་ཐུབ་པ་ཅིག་སོ་སོ་ལ་ཡང་རེ་བ་དང་ཡིད་ཆེས་རྙེད་པ་བྱེད་དགོས་པ་དེ་གལ་ཆེན་པོ་ཞིག་རང་རེད། མ་གཏོགས་པའི་སོ་སོ་ལ་དགེ་བ་ཅིག་བསམ་པ་བཟང་པོ་ཅིག་ཡོད་ནི་ཡོད་པ་བྱས་ཡིན་ན་ཡང་དེ་བསམ་པ་བཟང་པོ་དེ་འཁྱགས་པ་ནང་བཞིན་ཅིག་ཅིག་དྲོད་འདྲ་པོ་ཞིག་དང་མི་ལྡན་མཁན་ཅིག་ཡོད་ནི་ཡོད་བསྡད་པ་འདྲ་ཅིག་མི་གཞན་དག་གིས་ངོས་ལེན་ཞེ་དྲག་མེད་པ་ཅིག་སོ་སོས་དེ་ཡོད་པ་དེ་ལ་རིན་ཐང་རུ་མ་མཐོང་ན།

སྔོན་མ་མི་གཅིག་གིས་ལབ་པ་རེད། སྔོན་མ་མི་གཅིག་གིས། ད་ང་ལ་ཡོན་ཏན་གཅིག་མ་གཏོགས་མེད། ཡོན་ཏན་གཅིག་དེ་བས humility ཡིན་ཟེར་བ་རེད། དེ་གཉོམ་ཆུང། ཁེངས་སྐྱུང་བྱེད་དེ་ང་རང་གི་ཡོན་ཏན་ཡིན་གཉོམ་ཆུང་བྱེད་དེ་རེད། བྱས་ཙང་ང་རང་གཉོམ་ཆུང་ཡིན་པའི་ང་རྒྱལ་ཡོད་ལབ་པ་རེད། དེའི་བཟོ་འདྲ་ཆགས་སོང་ན་ཡང་ཁྱད་མཚར་རེད། ད་དེ་ནས་སྤྱོད་ལམ་ཀུན་ཏུ་རང་རྒྱུད་ལ་རྟོག་ཅིང་ཉོན་མོངས་སྐྱེས་མ་ཐག་བདག་གཞན་མ་རུངས་བྱེད་པས་ན་བཙན་ཐབས་གདོང་ནས་བཟློག་པར་ཤོག། ད་འདི་ག་རེ་གསུང་གི་རེད་ཟེར་ན་བློ་སྦྱོང་གི་ཉམས་ལེན་བྱེད་མཁན་རང་ཉིད་འགྲོ་བ་དང་དེ་ག་ནང་བཞིན་ཉལ་བ་དང་འདུག་པ་ལ་སོགས་པ་དེ་འདྲ་གི་སྤྱོད་ལམ་ག་འདྲ་ཅིག་གི་སྐབས་སུ་ཡིན་པ་ཡིན་ནའང་རང་གི་སེམས་ལ་ཡ་བརྟག་དཔྱད་ཡག་པོ་གཏོང་ནས་ཨ་ནི། རང་གི་སེམས་ཀྱི་གནས་སྐབས་སམ་སེམས་ཀྱི་གནས་སྟངས་འདྲ་པོ་ག་འདྲ་ཅིག་ཆགས་འདུག་བརྟག་དཔྱད་ཡག་པོ་བཏང་ནས་དེ་ལ་ཡ་དོ་སྣང་བྱེད་དགོས་པ་རེད། དོ་སྣང་བྱས་ནས་གལ་སྲིད་ཉོན་མོངས་སྐྱེས་པ་འདྲ་བ་མཐོང་སོང་ན་སྐྱེས་མ་ཐག་ཏུ་ལམ་སང་དུ། དཔེར་ན་སོ་སོའི་གི་པང་ཁའི་སྒང་ལ་ཡང་སྦྲུལ་ཅིག་ཟག་ཡོང་ན་ལམ་སང་དེ་ཕར་ག་རེ་ཟེར་ཚབ་བེ་ཚུབ་བེ་བྱས་ཕར་གཡུག་བཞག་གི་རེད་དེ་ནང་བཞིན་གྱི་ཉོན་མོངས་སྐྱེས་མ་ཐག་ཏུ་དུག་སྦྲུལ་པང་ཐོག་ཏུ་ལྷུང་བ་ནང་བཞིན་དེ་ནི་ལམ་སང་དེ་ནས་ལྡོག་དགོས་པ་ཡིན་པ་རེད། ག་རེ་རེད་ཟེར་ན་ཉོན་མོངས་པ་དེ་རང་བཞིན་སེམས་ཅན་ཐམས་ཅད་འཇོམས་པར་བྱེད་པའི་གི་དགྲ་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད། དེ་སང་རྒྱལ་བ་མ་ཕམ་པའི་རྒྱལ་བ་མི་ཕམ་པ་རྗེ་བཙུན་བྱམས་པ་མགོན་པོའི་གི། ཉོན་མོངས་ཀྱིས་ནི་བདག་འཇོམས། སེམས་ཅན་འཇོམས་ཤིང་ཚུལ་ཁྲིམས་འཇོམས། དེ་འདྲའི་གསུངས་ཡོད་རེད། དེ་ནས་ཡིན་དུས་ཙ་ནས་དེའི་རྒྱུ་མཚན་ལ་བརྟེན་ནས་སྦྲུལ་གདུག་པ་མཐོང་བ་ནང་བཞིན་གྱི། སྦྲུལ་གདུག་པ་པང་ཐོག་ཏུ་སོ་སོའི་པང་ཁའི་སྒང་ལ་ལྷུང་བ་ནང་བཞིན་ལམ་སང་ཕར་ཐེ་ཚོམ་མེད་པར་ཚབ་ཚམ་ཚོམ་མེད་པར་དེ་ཕར་འདོར་ཞུས་པ་རེད་དོ། ད་འདི་ཆོས་ཉོན་མོངས་པའི་གཉེན་པོ་ལ། ཆོས་ཆོས་སུ་སོང་མ་སོང་ཟེར་དེ། ཆོས་ཟེར་དེ། ཆོས་ཉམས་ལེན་བྱས་དེ་དངོས་གནས་དྲང་གནས་ཆོས་རྣམ་དག་ཅིག་དང། ཆོས་ཡང་དག་པར་འདོད་ན། ཆོས་དེ་ཆོས། ཆགས་མ་ཆགས་ཟེར་བ་འདི། ནམ་རྒྱུན་ག་རེ་བྱེད་དགོས་རེད་ཟེར་ན། དེ་ནི་ག་རེ་ཟེར། ཉོན་མོངས་པའི་གཉེན་པོ་ལ་འགྲོ་མ་འགྲོ་ཟེར་བ་དེ་བཞག་གནང་དགོས། དེ་འདྲ་ཡིན་དུས་ཙ་ནས།

བྱས་ཙང་ང་ཚོ་ཐེག་པ་ཆེ་ཆུང་ག་རེ་ཟེར་ཐེག་པ་ཆེ་ཆུང་སེམས་བསྐྱེད་ཀྱི་ཁྱད་ཟེར། དཔེ་མཚོན་དུ་དེ་ཟེར་བ་ཆགས་མེད། ཐེག་པ་ཆེ་ཆུང་སེམས་བསྐྱེད་ཀྱི་ཁྱད་ཟེར་ཡག་དེ། ད་ཆོས་ནང་ན་མ་རྣམ་གཞག་མང་པོ་བཤད་བསྡད་པ་དེ་གིས། ང་ཚོའི་གི་ག་རེ་ཟེར་ཡས་གང་ཟག་ཁོ་རང་གི་རྒྱུད་དེ་དེ་འདྲ་ཅིག་ཡིན་པ་མཚོན་ཐུབ་པ་མ་རེད།

མཚམས་མཚམས་ག་རེ་ཟེར། ད་རང་རྒྱུད་ལ། གཉེན་པོ་མ་བསྟེན་པའི་ཆོས་དེ། ད་ཆོས་རྒྱུས་རེ་བ་ཆགས་ན་ད་འདི་འདྲ་ཡོད་རེད་ཟེར་བའི་ཆོས་ནང་འདི་འདྲ་གསུང་བཞིན་ཡོད་རེད་ཟེར་ཆོས་ལ་རྒྱུས་རེ་བ་ཡོད་པ་ཆགས་ཉམས་སུ་ནི་མ་བླངས་དེ་འདྲ་བྱེད་དུས་སང་ཨེ་ནི་མི་དེ་དཔེ་ཞེ་སྡང་ཚ་བོ་ཞིག་ལ་ཆགས་འགྲོ་དགོས། དེ་འདྲ་ཡིན་དུས་སང་དཔེར་ན་དེ་འདྲ་ཡོད་ད་རབ་ཏུ་བྱུང་བ་དེ་འདྲ་གི།

ཡག་པོ་ཅིག་བརྟག་དཔྱད་བཏང་དགོས་ཅིག་ད་དེ་འདྲ་ཡིན་ཙང་ངས་དེ་ཟེར་ཡག་དེ་སོ་སོས་ཉམས་སུ་མ་བླངས་སོ་སོས་དེ་དངོས་གནས་ཅིག་རྩ་ཆེན་པོ་ཡིན་པ་ཅིག་དང། དེ་འདྲའི་ཅིག་འགྲུབ་ཡག་དེ་དཀའ་ལས་ཁག་པོ་ཡིན་པ་ཅིག་སོ་སོས་ཧ་མ་གོ་དུས་ད་ད་ག་ས་ཅིག་ག་ཚོད་ཁ་བདེ་པོ་ཁ་རྒྱག་པོ་བཤད་ནའང་ད་དེ་ལྟར་གལ་ཡོད་མ་རེད།

ད་དེ་དངོས་གནས་དྲང་གནས་དངོས་གནས་ཚུལ་ཅིག་ནམ་རྒྱུན་དཔེར་ན་སོ་སོ་ལས་ཀ་བྱེད་པའི་སྐབས་ཡིན་ན་ཡང་འདྲ་འདུག་དེ་ནང་བཞིན་གྲོགས་པོ་དེ་ཚོ་དང་མཉམ་དུ་འབྲེལ་བ་བྱེད་པའི་སྐབས་ལ་ཡིན་ན་ཡང་འདྲ་འདུག་དེ་ནང་བཞིན་གྱི་སོ་སོའི་གི་ཁྱིམ་ཚང་ནང་གི་ནང་མི་ཕན་ཚུན་དང་འབྲེལ་ལམ་བྱེད་པའི་སྐབས་ཡིན་ན་ཡང་འདྲ་འདུག་སྐབས་དེ་དུས་ཙ་ནས།

སྐུ་བཟོས་ཀྱི་དམག་དེ་རྒྱལ་ཁ་ཡག་པོ་ཞིག་ཐོབ། དམག་དེ་འཇོན་པ་ཡིན་ན། དེ་ནམ་རྒྱུན་དམག་ལ་སྦྱོང་བརྡར་སྤྲད། དམག་ལ་འགྲོ་སོང་བཏང་བ་དེ། དགོས་དོན་འགྲུབ་པ་རེད། ད་ནམ་རྒྱུན་འགྲོ་སོང་ཞེ་པོ་བཏང་ནམ་རྒྱུན་ཅིག་ག་རེ་ཟེར་དགོས་རེད་ད། ཡང་ཐོག་ཁ་ཕོ་ཅིག་ཁ་ཕོ་འདྲ་ཆེན་པོ་ཡོད་བསྡད་པ་འདི་དམག་རྒྱག་རན་དུས་རྒྱག་ཡ་མི་འདུག། ཕམ་ནས་བསླེབས་སོང་ན། དེ་ནས་ད་དམག་མིའི་གོ་མ་ཆོད་རེད་བ།

ཕྱི་ཡི་གཉེན་པོ་སྟོབས་དང་ལྡན་པ་ཟེར་དེ་ང་ཚོ་ནམ་རྒྱུན་གྱི་ཐོས་བསམ་སློབ་སྦྱོང་ཉམས་ལེན་བྱས་ད་གང་ལྟར་པའི་ཉོན་མོངས་པ་ལ་ཁ་གཏད་གཅག་གི་གྲ་སྒྲིག་འདྲ་བོ་བྱས་ནས་ད་ལྟའི་གྲ་སྒྲིག་བྱས་ད་ག་རེ་ཟེར་ན་དཔེར་ན་རྒྱལ་ཁབ་འདྲ་བོ་ཅིག་ལ་ཡང་དམག་རྒྱག་པ་ཡིན་ན་ད་དམག་རྒྱག་ལས་ཕྱི་ལོག་ནས་དམག་སྟོབས་དང་ལྡན་པ་ཅིག་ཚུར་བསགས་ནས་དམག་རྒྱག་གྲ་སྒྲིག་བྱས་ནས་སྒུག་སྡོད་ཡ་རེད། ད་ནང་གི་གཉེན་པོ་ངོ་ལོག་པ་ཟེར་དེ་ག་རེ་ཟེར་ན། རྒྱལ་ཁབ་དེའི་ནང་དམག་རྒྱག་སའི་རྒྱལ་ཁབ་དེའི་ནང་ལ་མི་ཁ་ཤས་དག་ཅིག་དེ་དེ་ཚོ་ཅིག་སོ་པ་འདྲ་པོ་ཅིག་བཏང་ནས། དེ་གིས་ད་མི་མང་དེ་ཚོར་སྐད་ཆ་འདྲ་མི་འདྲ་བཤད་ནས། ད་དེའི་ནང་གི་མི་མང་དེ་ཚང་མ་དེ་རྒྱལ་ཁབ་དེ་རྒྱལ་པོ་དང་དེ་ཚོ་ལ་ངོ་ལོག་ནས། བསམ་པ་རེད། མ་དགའ་བ་ཆགས་ནས་ད་འདིའི་འོག་ལ་བསྡད་ཐུབ་ས་མ་རེད། ང་ཚོ་གྱེན་ལོག་བྱེད་ཀྱི་ཡིན་བསམ་པ་འདྲ་པོ་ཅིག་ད་དེ་འདྲ་བྱེད་ཀྱི་ཁོ་ཚོ་ལ་ཡ།

ཕྱི་ཡི་གཉེན་པོ་སྟོབས་དང་ལྡན་པ་འདི། དེ་ནས་ཁ་ཕོར་གྱི་དུ་བ་ཡུན་མིག་ནས་དང་ག་ལ་གང་འཚམ་འདྲ་བོ་ཅིག་ཕྱི་ཡི་གཉེན་པོ་སྟོབས་དང་ལྡན་པ་ང་ཚོ་ཅིག་ཉོན་མོངས་པ་ལ་ཁ་གཏད་གཅག་གྲ་སྒྲིག་འདྲ་བོ་བྱས་ནས་བསྡད་ཡོད་རེད། ཡིན་ན་ཡང་ད་ལྟ་ང་རང་ཚོ་ལ་ཡང་ག་རེ་འཐུས་ཤོར་ཕྱིན་པ་རེད་ཟེར་ན་ནང་གི་གཉེན་པོ་ངོ་ལོག་པ་ཟེར་དེ་རང་རང་མེད།

གལ་སྲིད་ཁོ་ལ་ཡིད་ཆེས་བྱས་བཞག་ན་དཔེར་ན་དམག་འདྲ་བ་བྱེད་ན། ད་གིན་ནང་གི་ཡོད་པའི་གི་སོ་པ་འདྲ་བ་ངོ་ལོག་ཅིག་བཏང་བཞག་པ་དེ་ཚོ་གིས་ཡག་པོ་མ་བྱས་བྱས་ལན་བསྐྱལ་བཞག་ན་ཕྱི་ལོག་ནས་དམག་ཡོང་ཡག་དེ་དེ་འདྲ་ཡོང་གི་རེད་ལན་བསྐྱལ་ཤག་ན། དེ་ནི་དམག་ཐོབ་གི་མ་རེད། ཨ་དེ་ནང་བཞིན་ང་ཚོ་ག་དུས་ནས་ནང་གི་གཉེན་པོ་ངོ་ལོག་པ་དེ་གི་དེ་ནི་ཁོའི་གི་ད་ག་རེ་ཟེར་དགོས་རེད། པའི་བརྒྱ་ཆ་བརྒྱ་ཐམ་པ། ག་རེ་ཟེར་དགོས་རེད་དེ་ཉོན་མོངས་པ་ལ་སྐྱོན་དུ་བལྟས་ནས་དགེ་བའི་ཕྱོགས་ལ་ཡག་པའི་བརྒྱ་ཆ་བརྒྱ་ཐམ་པའི་རྒྱབ་སྐྱོར་མ་བྱས་ཚེ། མི་དགེ་བ་ལ་པའི་དེ་ངོ་མ་ལོག་པ་ཡིན་དུས་ས་དེའི་རྒྱུ་མཚན་ལ་བལྟས་ནས། ང་ཚོ་ག་དུས་ཡིན་པའི་ནས་དེ་ཡོང་གི་མ་རེད་དེ་འདྲ་ཡིན་དུས་ཙང་དེའི་རྒྱུ་མཚན་ལ་བརྟེན་ནས་ཕྱི་ཡི་གཉེན་པོ་སྟོབས་དང་ལྡན་པ་དེ་གལ་ཆེན་པོ་རེད་ལ་དེའི་ནང་ནས་ཀྱི་ནང་གི་གཉེན་པོ་ངོ་ལོག་པ་ཟེར་བ་དེ་ཉོན་མོངས་པ་ལ་པའི་རྒྱབ་ཀྱིས་ཕྱོགས་ནས་ཉོན་མོངས་པ་ལ་མཐའ་གཅིག་ཏུ་དེ་མ་དགའ་བའམ། ཀྱི་སྐྱོན་གྱི་རྣམ་པ་ལ་ཡང་བལྟས་ནས་དེ་ལས་པའི་ལངས་ཐབས་ཀྱི་བསམ་བློ་བཏང། དེ་འདྲའི་རྗེས་ཀྱི་ད་ཕྱི་ནང་གི་པའི་གཉེན་པོ་གཉིས་འཛོམས་འདྲ་བོ་བྱུང་བ་ཡིན་པ་ན། ཨེ་གཞི་ནས་ཀྱི་ཉོན་མོངས་པ་ལ་གཉེན་པོ་བསྟེན་ཡ་ཅིག་ལ་དེ་བསྟེན་ཡ་དེ་ཡང་དཀའ་ངལ་ཞེ་དྲག་རྒྱག་མི་དགོས་པ་གོ་བདེ་བླག་ཏུ་སོ་སོའི་གི་དགའ་བཞིན་སྤྲོ་བཞིན་དུ་ཉོན་མོངས་པ་བསྟེན་ཡ་མ་གཏོགས་པའི་ད། ཉོན་མོངས་པ་དེ་སྤོང་འདོད་དེ་མི་འདུག་སྟེ་མ་སྤོང་རང་སྤོང་རེད་ཟེར་ཨ་སོ་རུ་ཅིག་དེ་འདྲས་ཅིག་གིས་གར་སོ་རེ་ད་ཅིག་བསམ་བློ་ཅིག་ཡོད་པ་ཡིན་ན་ཉོན་མོངས་པ་སྤོང་ཡས་ཐུག་གི་མ་རེད་ལ། དེ་འདྲས་ཅིག་བསམ་བློ་ཡོད་ན་སྤོང་མ་སྤོང་ཞེ་དྲག་ཅིག་ཡོད་མ་རེད་པ་ད། དེ་འདྲ་ཡོང་དུས་དེའི་རྒྱུ་མཚན་བསྟན་ནས་དེ་འདྲས་ཅིག་གོ་བ་དེ་གལ་ཆེན་པོ་ཡིན་པ་འདྲ། ཡ་ད་དེ་ནས་རང་བཞིན་ངན་པའི་སེམས་ཅན་ནི་སྡིག་སྡུག་དྲག་པོས་ནོན་མཐོང་ཚེ་རིན་ཆེན་གཏེར་དང་ཕྲད་པ་བཞིན་རྙེད་པར་དཀའ་བས་གཅེས་འཛིན་ཤོག། ད་དེ་གར་སོར་བློ་སྦྱོང་ཉམས་ལེན་བྱེད་མཁན་རང་ཉིད་ཀྱིས་མི་དཔེ་གཤིས་ཀ་ངན་པ།

དབུལ་པོ། རྒྱབ་ཟས་མེད། རྒྱབ་གོས་མེད། ལག་ནོར་མེད། ད་དེ་འདྲའི་ཧྲུལ་པོ་ཅིག་ལག་ལ་ནོར་མེད་པ་རྒྱབ་ལ་གོས་མེད་པ་ཧྲུལ་པོ་དེ་འདྲའི་ད་ད་ནད་གཞི་གིས་རྐང་པ་ལག་པ་ཆད་བསྡད་པ་དེ་འདྲའི་མཐོང་དགོས་བ་རེད་དེ་དེ་དུས་ས་ད་ང་ཚོ་མང་པོ་ཅིག་གིས་ད་དེ་མཐོང། ད་མ་མཐོང་ན་དགའ་ཟེར་བསམ་དེ་ནས་གཡོལ་ཡོལ་ནས་ཅིག་ལྟ་སྙིང་མི་འདོད་པ་དེ་འདྲ་ཡོང་འདུག་བ། ད་ཡིན་པས་ན་དངོས་སུ་བྱས་པ་ཡིན་ན་ད་དེ། དབུལ་པོ་གིས་རིན་པོ་ཆེའི་གཏེར་རྙེད་པ་ནང་བཞིན། ད་བློ་སྦྱོང་བའི་གྲོགས་ཟེར་ན་འདྲ་འདུག། ད་དཔེར་ན་གཤིས་ཀ་ངན་པ་ཡོད་མཁན་གྱི་མི་ཞིག་ཐུག་པ་ཡིན་མིན་ན། ད་ང་ཚོས་དེ་ལྕགས་མ་ཟིན་ཟེར་བ་དང་ལྕགས་ཟིན་ནས་ད་དེ་ལས་གཡོལ་ཐབས་རེ་བྱེད་དགོས། དངོས་གནས་བྱས་པ་ཡིན་མིན་ན། ད་དེ་ཚོ་ཚང་མ་ལོག་གར་ཤོར་ཡ་དབྱིན་ཇི་དབྱིན་ཇི་བའི Intentionally ཟེར་བ་རེད། རྐང་བཙུགས་ནས་དེ་ཚོ་དཔེར་ན་རང་བཞིན་ངན་པ་གཤིས་ཀ་ངན་པ་དེ་ཚོ་གྲོགས་པོ་དེ་འདྲ་བསྟེན་དགོས་ཡ་ཡོད་མ་རེད། ཡིན་པ་ན་མཚམས་མཚམས་ད་མ་བསྟེན་རང་བསྟེན་འདྲ་པོ་དེ་འདྲ། དཔེར་ན་ཁྱེད་རང་བོདྷ་ག་ཡ་ལ་ཡོང་དུས་སང་ནི་ཁང་པ་དེ་ཚོ་དཀོན་པོ་ཡིན་ཙང། ཁང་པ་གཅིག་གི་ནང་ལོགས་ལ་ཡ། མཚམས་མཚམས་མི་གཉིས་གསུམ་དེར་བསྡད་དགོས་འདུག། ཁང་པ་དཀོན་པོ་ཡིན་ཙང། ད་མི་གཉིས་མཉམ་དུ་བསྡད་རོགས་དེ། མི། དངོས་གནས་གཤིས་ཀ་ངན་པ། སྐད་ཆ་མང་པོ། ད་སྐད་ཆ་དེ་དཔེ་ཅིག་གར་སོང་བས་ཅིག་སྐད་ཆ་དཔེ་སྡུག་ཅག་རྐྱང་རྐྱང་བཤད་དེ་ཡང་དེ་ནས་ཐུག་ན། ད་དེ་ཅགས་མི་ཞུ་ཏོ། ད་དེ་དུས་ད་དེ་རྐང་བཙུགས་ནས་ཐུག་བྱ་བ་མ་རེད་དེ་ཡིན་ན། དེ་འདྲས་ཅིག་སྟབས་འཁེལ་བ་ཡིན་དུས་ཙང་ནི་ད་ག་རེ་བྱེད་བར་ཟེར་ན། ད་དེ་སེམས་ཅན་དབུལ་པོ་གིས་རིན་པོ་ཆེ་གཏེར་རྙེད་པ་ནང་བཞིན་ད་བློ་སྦྱོང་བྱེད་ཡག་གོ་སྐབས་བྱུང་སོང་བསམ་དེ་ནས་ལམ་སང་འགོ་བཙུགས་བཞག་དགོས་རེད་ད་བློ་སྦྱོང་བྱེད་ཡག་དེ་ལམ་སང་ད་ག་རང་འགོ་བཙུགས་བཞག་ན། དེ་ནི་ཁོ་རང་གཤིས་ཀ་ངན་པ་ག་ཚོད་ཡོད་ན་དེ་ཁོ་རང་གི་སྐྱོན་ལས་མ་གཏོགས་དེ་ང་ཚོར་སྐྱོན་ཡོང་དང་ང་ཚོར་ད་ག་འདྲ་གོ་སྐབས་འདྲ་པོ་ཅིག་ཡིན་པ་ཅིག་ངོས་འཛིན་བྱས་བཞག་ན་དེ་ཡག་པོ་ཡོང་གི་རེད་བསམ་གྱི་འདུག། ད་དེ་ནས་གང་ལ་གང་ལ་བདག་གིས་ཕན་བཏགས་པ་རེ་བ་ཆེ་བ་འགའ་ཞིག་གིས་ཤིན་ཏུ་མི་རིགས་བྱས་ན་ཡང་བཤེས་གཉེན་དམ་པར་བལྟ་བར་ཤོག།

གང་ལ་བདག་གིས་ཕན་བཏགས་རེ་བ་ཆེ་བ་གང་ཞིག། ད་ག་ནང་བཞིན་གྱིས་ཁོས་ང་ལ་ཕན་ཅིག་ཐོགས་ཀྱི་རེད་བསམ་པ་དང་ཁོས་ང་ལ་ཡག་པོ་བྱེད་ཀྱི་རེད་བསམ་པ་དེ་འདྲས་ཀྱི་རེ་བ་ཆེན་པོ་ཡོད་པ་ཁ་ཤས་ཀྱིས་སོ་སོར་ཚུར་ཕན་ཐོགས་རྒྱུའི་ཚབ་ལ་ཡ་སོ་སོར་གཤེ་གཤེ་བཏང། ད་ག་ནང་བཞིན་སོ་སོ། དེ་ནས་སོ་སོ་ལ་དེ་ནི་ཁ་ངན་ཚིག་ངན་འདྲ་བ་ཞིག་སྨྲས། ད་ནི་མཐའ་ན་སོ་སོ་རྡུང་བ་དང། དེ་ནི་ཨེ་འཚོག་པ་ལ་སོགས་པ་དེ་འདྲས་མི་བསམ་པ་ཅི་བྱས་པ་ཡིན་ན་ཡང་དེ་དག་ཐམས་ཅད་བྱམས་པ་དང་སྙིང་རྗེས་བསྐུལ་བའི་གི་དགེ་བའི་བཤེས་གཉེན་ཡིན་བསམ་པར་དེ་འདྲས་ཅིག་ལ་ཡ་བལྟས་ནས་གནོད་ལན་ཕན་པས་སྒྲུབ་དགོས་རེད་གསུངས།

ཁ་པོ་ཤེས་སི་ཏུ་ས་ནི་ད་ཅི། ག་ར་ཤི་ལག་ད་དེ། ཨེ་ཅི་གེ། ཁ་པོ། བླ་མའི་ཐུགས་ལ་འདོ་བ་བཙག་ན། བླ་མའི་ཐུགས་ལ་འདོགས་པ་ཙ་ན་མོས་གུས་སུས་ཀྱང་བྱ། བླ་མའི་གི་ཐུགས་ལ། བཏགས་པའི་སྐབས་ལ་མོས་གུས་སུས་བྱས་ན་བྱེད་ཐུབ་རེད། ཨ་ཀར་བླ་མ་དེ་ཡག་པོ་བྱེད་རོགས་ད། དེ་ནི་ཆོས་ནི་གནང་གི་ཡོད་རེད་ལྟོ་གོས་ནི་སྟེར་གི་ཡོད་རེད་དེའི་སྐབས་ལ་ད་མོས་གུས་སུས་བྱས་ན་ཕལ་ཆེར་འཇོན་གི་རེད། མོས་གུས་སུས་བྱས་ཀྱང་འཇོན་གི་རེད།

འགལ་རྐྱེན་རྐྱེན་ངན་མེད་པའི་སྐབས་ལ་ཡང་མི་བཟང་པོ་འདྲ་བ་དེ་མི་བསམ་པ་བཟང་པོ་དེ་སུས་བྱེད་ཐུབ་པ་རེད། རྐྱེན་ངན་བྱུང་ཙ་ན་གཉེན་པོས་སླེབ་པར་གྱིས། རྐྱེན་ངན་བྱུང་པའི་སྐབས་ལ་དེ་ནི་མི་བཟང་པོ་ཡིན་མིན་པའི་ཐག་ཆོད་ཡོང་གི་རེད། མདོག་ག་འདྲ་མི་བཟང་པོ་དངོས་གནས་དྲང་གནས་གཤིས་ཀྱིས་བཟང་པོ་ཡིན་ན། རྐྱེན་ངན་བྱུང་པའི་སྐབས་ལ་ཡང་ཁོ་བཟང་པོའི་རང་བཞིན་ལ་འགྱུར་བ་མེད་པ་ཞིག་གནས་གི་རེད། བསྐོར་བ་བཟང་པོ་ཞེ་དྲག་མིན། གནས་སྐབས་བཟང་པོ་དང་འབྲེལ་ཡིན་པས་ན། དེ་ནི་རྐྱེན་ངན་བྱུང་བའི་སྐབས་ལ་ཁོའི་གི་ད་རང་མདོག་འདྲ་བ་དེ་སྟོན་ཡོང་གི་རེད། བྱས་ཙང་དེའི་རྒྱུ་མཚན་ནང་བཞིན་བྱས་ནས། གར་ཤོར་བས་ད་ཅིག། ད་མདོར་ན། ང་ཚོས་ཆོས་ཉམས་ལེན་བྱས་བྱས་དགོས་པའི་དགོས་པ་དེ། ད་དེ་འདྲ་བུ་གྱི་ད་ཅིག་རྐྱེན་ངན། རྐྱེན་ངན་གྱི་ནང་ནས་ཀྱང་རྐྱེན་ངན་ཆེན་པོ། ད་ཐ་མི་ཟེར་སོ་སོ་ལ་སོ་སོའི་སོ་སོའི་གི་ཕར་ཕན་བཏགས་བཞག་པ་དེ་འདྲའི་གི་ཚུར་གནོད་པ་སྐྱེལ་བའམ། ཡང་ན་སོ་སོའི་གི་ད་ཁོས་ང་ལ་ཕན་བཏགས་གི་རེད་བསམ་པ་རེ་བ་དེ་འདྲའི་གི་ཚུར་གནོད་པ་སྐྱེལ་བ་ལ་སོགས་པ་དེ་འདྲའི་གི་རྐྱེན་ངན་ཆེན་པོ་བྱུང་བའི་ཁ་ཐུག་ལ་ཡང་ཆོས་ཀྱི་ཉམས་ལེན་གྱིས་སླེབ་ཐུབ་པ་ཅིག་དེ་འདྲ་ཅིག་བྱུང་བ་ཡིན་པས་ན། དེ་ནི་ཆོས་པ་བཟང་པོ། ཆོས་པ་ཡག་པོ་རེད། ད་དེ་ནས་བདག་ལ་གཞན་གྱིས་ཕྲག་དོག་གིས་གཤེ་སྐུར་ལ་སོགས་མི་རིགས་པའི་གྱོང་ཁ་རང་གིས་ལེན་པ་དང་རྒྱལ་ཁ་གཞན་ལ་འབུལ་བར་ཤོག། ད་དེ་ག་རེ་གསུངས་ཟེར་བློ་སྦྱོང་ཉམས་ལེན་བྱེད་མཁན་སོ་སོའི་གིས་གཞན་གྱིས་ཕྲག་དོག་གི་དབང་གིས་སྐུར་འདེབས་བྱས་པ་དང། སོ་སོས་མ་བྱས་པ་ཅིག་བྱས་པ་རེད། དེ་འདྲའི་སྐུར་འདེབས་བྱས་པ་དང།

ད་དེས་ཀྱང་ཁོ་རང་ཚོའི་གཤེ་སྐུར་དང། གཤེ་བ། ཅིག་སྐུར་འདེབས་བྱེད་མཁན་དང་གཤེ་བ་དེ་ཚོའི་སེམས་པ་ཚིམ་པར་གྱུར་ཅིག་ཟེར་བ་ཅིག་ད་དེ་འདྲ་བོ་ཅིག་སོ་སོའི་གི། སེམས་པ་ཚིམ་ཡག་དང་དེ་ག་ནང་བཞིན་སོ་སོའི་གི་སྡིག་སྒྲིབ་དག་ཡག་ད་དེ་འདྲས་གི། དེ་འདྲས་སུ་འགྱུར་བར་ཤོག་སྙམ་པ། སྡིག་སྒྲིབ་དག་པའི་རྐྱེན་དུ་འགྱུར་བར་ཤོག་སྙམ་པ་དེ་འདྲས་ཅིག་གི། བསམ་པ། ཁུར་དགོས་པ་ཡིན་པ་རེད། ད་འདི་ཡི་ག་རེ་སོང་ཟེར་ན་ཡང་དེ་ལ། དེ་མཚམས་མཚམས་ཡང་འདི། སོ་རེ། གྱོང། རང་གིས་ཁུར་ཁེ་གཞན་ལ་སྤྲད་ཟེར་ཡག་དེ་ག་རེ་རེད་ཟེར་ན། གཙོ་བོ་དེ། ཡང་འདི་བསམ་བློ་གཏོང་ཡག་ཅིག་ག་རེ་རེད་ཟེར་ན། གཙོ་བོ་དེ། དེ་ག་གྱོང་རང་གིས་ལེན་པ་རེད་ཅེས་མ་ཡིན་པ། ད་གྱོང་དེ། རང་གཅེས་འཛིན་དེ་ལ་གྱོང་སྤྲད་དགོས་རེད། རང་གཅེས་འཛིན་དེ་ལ། རང་གཅེས་པར་འཛིན་པའི་བློ་དེ་ལ་གྱོང་སྤྲད། དེ་ནས་གཞན་གཅེས་པར་འཛིན་པའི་བློ་དེ་ལ་ཡང་ཁེ་སྤྲད། དེ་འདྲས་བྱས། ད་དེ་འདྲས་ཀྱི་གོ་བ་ཅིག་ལེན་དགོས་པ་ཡིན་ཟེར་བ་མ་གཏོགས་གཞན། དཔེར་ན་ཅིག་མི་ཅིག་ཁ་མཆུ་རུ་བརྒྱབ་པ་ཡིན་ན། སོ་སོས་མ་བྱས་པ་དེ་བྱས་རེད་ཟེར་ཁ་མཆུ་བརྒྱབ་ན་དེ་ལ་ལན་མ་བརྒྱབ། བསྡད་བསྡད་ན། ད་དེ་ཅིག་ཆོས་ཅན་ཡག་པོ་མ་རེད་པ། ཅེས་དྲང་པོ་དེ་ག་རེ་མི་འདུག་ཕར་འགྲེལ་བཤད་རྒྱག་པ་དེ་གལ་ཆེན་པོ་རེད། ཡིན་པས་ནས་སྐབས་འདི་ལ་ཡ། སེམས་ལ་མ་བདེ་བ་ཆེན་པོ་ཅིག་རྒྱག་མ་ཐག་གཙོ་བོ་དེ་སེམས་ཀྱི་ཉམས་ལེན་ཡིན་པ་ཡིན་ཙང་མ་བདེ་བ་ཆེན་པོ་ཞིག་རྒྱག། དེ་ཡང། ཕྱི་ལོགས་གི་ཐོག་ནས་ཁོ་ལན་ག་རེ་རྒྱག་དགོས་ཡོད་པ་ཡིན་ནའང། ཚུལ་དང་མཐུན་པའི་ལན་ག་རེ་རྒྱག་ཡོད་པ་དེ་ལན་རྒྱབ་ན་འགྲིག་གི་རེད་དེ། མ་རྒྱབ། ག་རེ་སོགས་རྒྱབ་ན་འགྲིག་གི་རེད། དེ་ལ་སྐྱོན་ཡོད། ཡིན་ན་ཡང་ནང་སེམས་ཀྱི་ཐོག་ནས་ག་རེ་སོང་ཟེར་ན། བློ་སྦྱོང་གི་དེ་ལྟར་ཉམས་ལེན་བྱས་པ་ནང་བཞིན་སེམས་པ་སྐྱིད་པོ་ཅིག་སེམས་པ་བདེ་པོ་ད་འདི་ཅིག་དངོས་གནས་དྲང་གནས་སོ་སོ། སློབ་སྦྱོང་བྱེད་ཡག་སྦྱོང་བརྡར་བྱེད་ཡག་གི་གོ་སྐབས་འདྲ་བོ་ཅིག་ཡིན་བསམ་པ་རེད། དཔེར་ན་དམག་མི་དེ་ཚོ་སྦྱོང་བརྡར་བྱེད་དུས་སང་མཚམས་མཚམས། མཚམས་མཚམས་དངོས་གནས་དྲང་གནས་གོ། མེ་མདའ་ནང་མདེའུ་དང་མེ་སྒྱོགས་ནང་ནས་སྒྱོགས་མདེལ་དངོས་སུ་བཅུག་ནས་བརྒྱབ་ནས་དེ་སློབ་སྦྱོང་བྱེད་ཀྱི་འདུག་པ།

དེ་ནས་མདོར་ན་དངོས་དང་བརྒྱུད་པ་ཡི་ཕན་བདེ་མ་རྣམས་ཀུན་ལ་འབུལ། མ་ཡི་གནོད་དང་སྡུག་བསྔལ་ཀུན་གསང་བས་བདག་ལ་ལེན་པར་ཤོག། ད་དེ་ག་རེ་སོང་ཟེར་ན། མདོར་ན། དངོས་དང་བརྒྱུད་པ་ཅི་རིགས་ཀྱི་སྒོ་ནས་རང་གི་བདེ་བ་དང། དགེ་བ་ཐམས་ཅད་མ་རྒན་སེམས་ཅན་ཐམས་ཅད་ལ་ཕར་བཏང། མ་རྒན་སེམས་ཅན་ཐམས་ཅད་ཀྱི་སྡིག་པ་དང་སྡུག་བསྔལ་ཐམས་ཅད་རང་ལ་ཚུར་ལེན་ནུས་པ། ད་དེ་འདྲས་ཀྱི་གདམས་པ། སྣོད་དང་མི་ལྡན་པ་ལ་གསང་བར་བྱ་བའི་མན་ངག། བདག་གཞན་མཉམ་བརྗེའི་གི་ཉམས་ལེན་ཟེར་ཆོག་བདག་གཞན། བརྗེ་བའི་མན་ངག། ད་དེ་དགོས་པ་ཡིན་པ་རེད་གསུངས། ད་ཡིན་ན་ཡང་དང་པོ་སྔོན་ལ་བདག་གཞན་མཉམ་པའི་ཉམས་ལེན་དེ་ཡག་པོ་བྱུང་དེའི་རྗེས་ལ་ཡང། བདག་གཞན་བརྗེ་བའི་དངོས་མ་ཡིན་ན་བདག་གཞན་བརྗེ་བའི་མན་ངག་འདི་བཀའ་གདམས་པའི་ནང་ནས་གསང་བའི་མན་ངག་ཅེས་མི་ཚང་མ་རུ་གསུང་གི་ཡོད་ས་མ་རེད། ཕྱིས་སུ་གསང་བ། བློ་སྦྱོང་དོན་བདུན་མའི་ནང་འདི་ཟེར་བ་ཅིག་གསང་བ་རུ་བཀྲལ་བའི་སྐད་ཆ་རེད་འདི་ཤེས་ཡག་འདུག་བྱ་བྱེད་དཀའ་བས་ད་ག་འདྲ་བྱས་ནས་ད་དེ་ཉམས་སུ་ལེན་དགོས་པ་རེད་ཡིན་པ་རེད་ད་དེ་རིམ་པ་ཞིག་གི་གོ་རིམ་དང་ལྡན་པའི་ཐོག་ནས་ཉམས་སུ་ལེན་དགོས་པ་དེ་གལ་ཆེན་པོ་ཡིན་ས་རེད། ད་ཐ་མ་དེ་ལ་ཡང་དེ་དག་ཀུན་ཀྱང་ཆོས་བརྒྱད་ཀྱི་རྟོག་པའི་དྲི་མས་མ་སྦགས་ཤིང་ཆོས་ཀུན་སྒྱུ་མར་ཤེས་པའི་བློས་ཞེན་མེད་འཆིང་འཆིང་བ་ལས་གྲོལ་ཤོག། མདོར་ན་བསོད་ནམས་ཀྱི་ཚོགས་ཐམས་ཅད་ཡེ་ཤེས་ཀྱི་ཚོགས་ཀྱིས་ཟིན་དགོས་པ་རེད། མ་ཟིན་ན་ཐབས་ཤེས་ཡ་བྲལ་དུ་སོང་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ནུས་ཀྱི་ཡོད་མ་རེད། དེ་འདྲ་ཡིན་དུས་ཙང་ནི། ག་རེ་ཟེར་རྟེན་འབྲེལ་གྱི་ལྟ་བའི་ཉམས་ལེན་གྱིས་གོང་དུ་བཤད་པའི་ཉམས་ལེན་འདི་དག་ཐམས་ཅད། རང་བཞིན་མེད་རྟོགས་ཟེར་ན་འདྲ་འདུག་སྟོང་ཉིད་ཀྱི་ལྟ་བས་རྩིས་ཟིན་པ་ཅིག་དགོས་རེད་གསུངས། ཨོ་ད་དེ་གི་བློ་སྦྱོང་ཚིག་བརྒྱད་མ་དེ་ད་མདོར་བསྡུས་རུ་ཞུས་ཟིན་པ་འདུག་ཟེར་བས་བློ་སྦྱོང་ཚིག་བརྒྱད་མ་དེ་ཞུ་ས་དེ། ད།

ཉི་མ་རྟག་པར་རེ་ཞིག་སོ་སོའི་གི་སེམས་ལ་སྦྱོང་བརྡར་སྤྲད། ད་ག་ན་ཞིག་སོ་སོའི་གི་ཉི་མ་གཅིག་དེ་ལ་ཡ་འཆའ་ཤི་ཟོ། མ་གཏོགས་ཀྱི་སེམས་དེ་ག་པར་ཕྱིན་ནས་དེ་ལ་བཏང་རྒྱུའམ་འཆར་གཞི་བཟོས་ནས། དེ་རིང་ངས་འདི་འདྲ་ཅིག་བྱེད་གི་ཡིན་ཚོར plan རེ་བཟོས་ཀྱི་འཆར་གཞི་བཟོས་ནས། དེ་ནས་དགོང་དག་དེའི་ག་འཆར་གཞི་དེ་དང་གང་ཏག་ཏག་ཕྱིན་འདུག་མི་འདུག་པ་བརྟག་དཔྱད་བྱས་ནས་རྩིས་གྲངས་བྱེད་དགོས་པའི་གྲངས་ཀ་བརྒྱབ་ནས་དངོས་གནས་དེ་ནས་ཕྱིན་འདུག་མི་འདུག་དེ་རིང་བའི་རྩིས་གྲངས་བྱས་ནས་གྲངས་ཀ་རྒྱག་དགོས་ཡ་རེད་མ་གཏོགས་པའི།

哇哦， 狗狗好可爱哦！ 但是没有主人的狗狗希望有人爱。 你可以选择狗狗的品种， 但是不用选择的是它们的忠心。 它们缺的是一个机会。